འདི VOA ཨ་རི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་རྒྱང་བསྲིངས་ཞུ་གི་ཡོད། དེ་རིང་རབ་བྱུང་བཅུ་བདུན་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ཐམ་པ་ཆུ་ཡོས་ལོའི་བོད་ཟླ་དང་པོའི་རྒྱལ་པོ་ལོ་གསར་གྱི་རྟེན་འབྲེལ་ཉིན་ང་ཚོའི་སོ་ཡ་ལའི་བོད་ཀྱི་གླུ་གར་རྒྱ་མཚོའི་ལས་རིམ་གྱིས་གཞིས་བྱེས་བོད་མི་ཡོངས་ལ་ལོ་གསར་པའི་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུ་རྒྱུ་ཡིན། ལས་རིམ་གོ་སྒྲིག་ཞུ་མཁན་རྗེ་ཤོང་བློ་བཟང་ཚུལ་ཁྲིམས་ཡིན། དེ་རིང་ལོ་གསར་པའི་དམིགས་བསལ་ཆེད་སྒྲིག་གི་སོ་ཡ་ལའི་ལས་རིམ་འདིའི་ནང་བོད་མདོ་སྟོད་ཁམས་ཁུལ་ནས་བཏང་བའི་ལོ་གསར་གླུ་གཞས་བསོད་ནམས་ཉི་མ་ཤར་བྱུང་ཞེས་པ་དེ་ཚིག་གང་རྒྱུད་བསྟན་པས་བརྩམས་པ་དང་གཞས་པ་གྲགས་ཅན་གར་བསམ་གྲུབ་ཚེ་རིང་གིས་བཏང་བ་དེ་གསན་རོགས་གནང། གཞས་ཚིག་ནི་བསོད་ནམས་ཉི་མ་ཤར་བྱུང་ལ། སྒྲ་སྙན་ཁྲོ་ལོ་ལོ། སེར་ཀ་སེང་སེང་སེང། ནད་མུག་འཁྲུག་རྩོད་ཞི་བའི་གླུ་དབྱངས་ལེན། ཁྱེད་ཚོ་དགའ་ཤོག།

གསེར་གྱི་མདའ་དར་ཞེས་པ་དེ་གསན་རོགས་གནང། གཞས་ཚིག་ནི། བཀྲ་ཤིས་ལུང་པའི་ཕུ་ལ་གསེར་གྱི་མདའ་དར་བཙུགས་ཡོད། བཀྲ་ཤིས་ལུང་པའི་ཕུ་ལ་དངུལ་གྱི་མདའ་དར་བཙུགས་ཡོད། བཀྲ་ཤིས་ལུང་པའི་ཕུ་ལ་དུང་གི་མདའ་དར་བཙུགས་ཡོད།

དེ་རིང་སོ་ཡ་ལའི་ལོ་གསར་གྱི་དམིགས་བསལ་གླུ་གཞས་ལས་རིམ་འདིའི་ནང། བོད་མདོ་སྟོད་ཁམས་ཁུལ་ནས་བཏང་བའི་ལོ་གསར་མཆོད་པ་ཞེས་པ་ཚིག་བློ་བཟང་རིན་ཆེན་གྱིས་བརྩམས་པ་དང་གཞས་པ་མཁས་གྲུབ་རྒྱལ་མཚན་གྱིས་བཏང་བ་དེ་གསན་རོགས་གནང། གཞས་ཚིག་ནི། གནམ་ལོ་གསར་ཚེས་གནམ་ལ་སྐར་མ་ཡག། བར་སྣང་དབྱིངས་སུ་བསང་མཆོད་དུ་སྤྲིན་འཁྲིགས། བདུག་སྤོས་བསང་དང་ཆབ་ཀྱི་མཆོད་པ་འབུལ། ཡུལ་ལ་བསོད་ནམས་འཁོར་བའི་རྟེན་འབྲེལ་ཡག། གནམ་ལོ་གསར་ཚེས་བར་ལ་འཕྲོད་སྦྱོར་བཟང། ཁ་དོག་ཡག་པའི་འཇའ་ཡི་གུར་ཁང་ཕུབ།